ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་བཅུ་པའི་ཚེས་དགུ་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་ཁུལ་ཆིབས་བསྒྱུར་གནས་སྐབས་རིང་ཕྱིར་བཤོལ་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ཆེད་བསྒྲིགས་ཀྱི་ལེ་ཚན་དང།
ལྷག་དཀར་ཞེས་དཀར་ཟས་ལ་བསྟེན་པ།
རླུང་རྟ་དང་ཚོགས་དང། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་གནས་སྐབས་རིང་ཕྱིར་བཤོལ་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་བཞུགས་སྒར་རྡ་རམ་ས་ལ་ནས་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱོད་ཡོད་པ་དང་མཛད་འཆར་གཞིར་བཟུང་ལྟར་ན། ཟླ་འདིའི་ཚེས་བཅུ་བདུན་ནས་བཟུང་སྟེ་ཉིན་གྲངས་འགའ་རེའི་རིང་འབྲས་ལྗོངས་དང་ནུབ་བྷེང་གྷལ་མངའ་སྡེའི་ས་ལུ་སྒར་བཅས་ལ་མཛད་འཆར་ཡོད་པ་རེད་གདའ། འོན་ཀྱང། ཁ་རྩང་ཚེས་བརྒྱད་ཉིན་དགའ་ལྡན་ཕོ་བྲང་ཡིག་ཚང་གིས་ཆེད་བསྒྲགས་ཤིག་སྤེལ་བ་གཞིར་བཟུང་ལྟར་ན། རྒྱ་གར་འབྲས་ལྗོངས་ཁུལ་ཉིན་ཤས་སྔོན་ལ་ལྷོ་ནག་མཚོ་བརྡོལ་ཏེ། ཉེ་ཁུལ་དུ་ཆུ་ལོག་གི་གོད་ཆག་བྱུང་བ་ལ་བརྟེན་ནས་མངའ་སྡེ་གཞུང་ནས་དོ་ཕོག་ཐེབས་ཡུལ་ཁག་ལ་ཉམས་གསོ་དང་དེ་བཞིན་གོད་ཆག་ཕོག་ཡུལ་གྱི་ས་གནས་ཡུལ་མི་ཚོ་ལ་ངལ་སེལ་མཐུན་འགྱུར་སྤྲད་དགོས་པ་སོགས་ཀྱི་ལས་དོན་དུ་མ་ཞིག་ཡོད་པ་བཅས་ལ་བརྟེན་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་གནང་རྒྱུའི་དུས་ཚོད་གསལ་བསྒྲགས་མ་གནང་བར་ཕྱིར་བཤོལ་གནང་རྒྱུ་ཡིན་པ་དང། ཆིབས་བསྒྱུར་ཕར་འགྱངས་ཀྱིས་རྐྱེན་པས་མཛད་དཀའ་བྱུང་བ་རྣམས་ལ་དགོངས་སེལ་ཞུ་རྒྱུ་ཡིན་ཞེས་བཀོད་གནང་ཡོད་པ་རེད་གདའ། ཡང་ང་ཚོའི་གསར་འགོད་པ་བློ་བདེ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བཞུགས་སྒར་ནས་རྒྱ་གར་རྒྱལ་ས་ལྡི་ལི་རུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་པ་རེད་གདའ། དེ་ཡང་བཞུགས་སྒར་ཕོ་བྲང་ནས་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་གྱི་ཞོགས་པར་ཆིབས་ཐོན་གྱིས་ཀང་ར་རྫོང་གི་ཉེ་འཁྲིས་གྷ་གྷལ་གནམ་ཐང་དུ་བོད་མི་དད་ལྡན་པ་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་དང་འབྲེལ་མཁའ་ལམ་བརྒྱུད་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་པ་དང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཉེ་ལམ་ཐེ་ཝན་གྱི་ཆོས་ཞུ་བ་སྟོང་ཚོ་བརྒལ་བར་ཆེད་དུ་དམིགས་ཏེ། ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་ཕྱི་ཟླ་བཅུ་བའི་ཚེས་བཞི་ཉིན། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་བཀའ་ཆོས་སྩལ་ཡོད་པ་མ་ཚད། གོང་ས་མཆོག་གི་སྐུ་སྒེར་དྲ་ཚིགས་སུ་འཁོད་པ་གཞིར་བཟུང་ལྟར་ན་རིང་མིན་ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་ནས་གོང་ས་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་གནང་སྟེ

བཀྲ་ཤིས་ལྷུན་པོ་རུ་ལམ་རིམ་བསྡུས་དོན་གྱི་བཀའ་ཆོས་གནང་གཏན་འཁེལ་ཡོད་པ་རེད་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས་ཅག་ཤུ་མར་མཆོག་གིས་རྒྱ་ནག་གི་ངོས་ནས་ཀྱང་ཨ་རིའི་ཚོང་དོན་ཚན་པ་ཚོ་ལ་རྒྱ་ནག་དང་ཚོང་འབྲེལ་བྱེད་ཕྱོགས་ལ་དྲང་བདེན་གྱི་ཐོབ་ཐང་སྤྲོད་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཨ་རིའི་གྲོས་ཚོགས་གོང་མའི་ནང་དམངས་གཙོ་ཚོགས་པའི་འགོ་ཁྲིད་སྐུ་ཞབས་ཅག་ཤུ་མར་མཆོག་དང་སྤྱི་མཐུན་ཚོགས་པའི Mike Crapo རྣམ་གཉིས་ཀྱི་སྣེ་ཁྲིད་འོག་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་དང། ལྷོ་ཀོ་རི་ཡ། ཉི་ཧོང་བཅས་ཨེ་ཤ་ཡ་གི་རྒྱལ་ཁབ་གསུམ་ནང་འཚམས་གཟིགས་ཕེབས་བཞིན་ཡོད་པའི་ཁོངས་སུ་གཟའ་སྤེན་པའི་ཉིན་ཁོང་རྣམས་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ནང་ཕེབས་འབྱོར་གནང་སྐབས་མངའ་ཁུལ་དེའི་གུང་ཁྲན་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཅན་ཇེ་ནིང་དང་མཇལ་འཕྲད་གནང་གདའ། དེ་ནས་རིམ་པས་སྲིད་འཛིན་ཞི་ཅིན་ཕིན་དང་ཡང་མཇལ་འཕྲད་གནང་འཆར་ཡོད་པ་རེད་གདའ། གོང་ཞུས་དཔོན་རིགས་ནས་ཇེ་ནིང་དང་མཇལ་འཕྲད་སྐབས་སུ་གྲོས་ཚོགས་ཀྱི་འཐུས་མི་ཤུ་མར་མཆོག་གིས་ང་ཚོའི་མངའ་ཁུལ་གྱི་ཚོང་པ་མང་པོས་རྒྱ་ནག་ནང་ཚོང་འབྲེལ་བྱེད་པའི་སྐབས་སུ་ཨ་རི་ནང་རྒྱ་ནག་གི་ཚོང་པ་ཚོ་ལ་ཚོང་འབྲེལ་བྱེད་ཕྱོགས་ལ་འདྲ་མཉམ་གྱི་གོ་སྐབས་དང་ཐོབ་ཐང་སྤྲད་བཞིན་ཡོད་པ་ལྟར་མེད་པའི་ཚོར་སྣང་ཞིག་སྐྱེ་གི་ཡོད་པ་དང་དེ་འདྲ་ཡིན་དུས་རྒྱ་ནག་གི་ངོས་ནས་ཀྱང་ཨ་མི་རི་ཀའི་ཚོང་པ་ཚོ་ལ་དྲང་བདེན་གྱི་ཐོག་ནས་ཐོབ་ཐང་སྤྲད་དགོས་ཀྱི་འདུག་ཅེས་གསུངས་ཡོད་པ་རེད། དེ་བཞིན་ཧྲང་ཧེ་སྤྱི་ཁྱབ་དྲུང་ཆེ་ཇེ་ནིང་ནས་ཀྱང་ཡུལ་གཉིས་བར་གྱི་ཚོང་འབྲེལ་མཉམ་ལས་བྱེད་རྒྱུ་གལ་ཆེན་པོ་མཐོང་གི་ཡོད་པ་ལན་འདེབས་བྱས་ཡོད་པའི་གནས་ཚུལ་ཐོན། སྤྱིར་བཏང་ཨ་མི་རི་ཀའི་གྲོས་ཚོགས་ནས་རྒྱ་ནག་མཉམ་ཚོང་འབྲེལ་བྱེད་ཕྱོགས་དང། ལྷག་པར་དུ་ཨ་རིའི་འཕྲུལ་རིག་ཚན་པ་ཚོའི་ངོས་ནས་རྒྱ་ནག་མཉམ་ཚོང་འབྲེལ་བྱེད་ཕྱོགས་ལ་དམ་དྲག་ཆེ་ཙམ་དགོས་བཞིན་འདུག་ཅེས་གྲོས་ཆོད་ཀྱང་འཇོག་གནང་མཛད་ཡོད་པ་རེད་གདའ། གོང་ཞུས་ཨ་རིའི་གྲོས་ཚོགས་གོང་མའི་སྐུ་ཚབ་ཚོགས་ཆུང་རྣམས་རིམ་པས་ལྷོ་ཀོ་རེ་དང་ཉི་ཧོང་ནང་འཚམས་གཟིགས་དང་འབྲེལ་དམིགས་ཡུལ་གཙོ་བོ་ཡུལ་གྲུ་དེ་དག་མཉམ་ཚོང་འབྲེལ་གོང་མཐོར་གཏོང་རྒྱུའི་ཆེད་དུ་ཡིན་པ་རེད་གདའ། ཡང་བོད་རིགས་གཞོན་སྐྱེས་ཚོས་བོད་ཀྱི་རྩ་དོན་སྣེ་ཁྲིད་དགོས་པ་གལ་ཆེན་པོ་ཡིན་པའི་སྐོར་ཨོན་ཀྲ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་གསུངས་གདའ། དེའང་ང་ཚོའི་ས་གནས་གསར་འགོད་པ་ཨོ་རྒྱན་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ཕྱི་ཟླ་བཅུ་བའི་ཚེས་བདུན་ཉིན་ཀྲོ་རོན་ཀྲོ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་དབུས་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་པར་ཌེལ་ལུས་རྩལ་ལྟེ་གནས་ཁང་དུ་སྐུ་མགྲོན་གཙོ་བོ་ཨོན་ཀྲ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ད་བར་མི་ལོ་ལྔ་བཅུ་ང་གསུམ་ལྷག་རིང་བོད་ཀྱི་རྩ་དོན་གྱི་ཆེད་དུ་ཕྱག་ལས་རླབས་ཆེན་གནང་ཐུབ་པ་མ་ཚད་ཤུགས་རྐྱེན་ཡང་འཛམ་གླིང་གང་ས་ལ་ཁྱབ་ཡོད་པའི་གནས་སྟངས་དེ་བཞིན་བོད་ཀྱི་རྩ་དོན་སླད

དེ་དང་ཕྱོགས་མཚུངས་ཨོན་ཏྲ་རི་ཨོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལམ་དཀར་ལགས་ནས་ཀྱང་གཅིག་མཚུངས་ཀྱིས་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་པའི་ཉིན་མོར་འཚམས་འདྲི་གཏམ་བཤད་དང་ལྷན་དུ་བོད་རིགས་གཞོན་སྐྱེས་ཚོས་ངེས་པར་དུ་ས་གནས་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་ལ་སོགས་པའི་ཚོགས་པའི་ནང་དུ་ཆ་ཤས་བླང་གལ་ཆེ་བའི་གནད་དོན་དང་ལྷག་པར་དུ་གཞོན་སྐྱེས་ཚོ་ལ་གོ་རྟོགས་དང་སེམས་ཤུགས་གནང་དགོས་པ་སོགས་ཀྱི

རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་ལྷག་དཀར་སྲུང་བརྩི་མཛད་པའི་རྒྱུ་མཚན་དང་བརྒྱུད་ལམ། འདི་ཉིད་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་སྡིངས་ཆ་ཞིག་ཡོང་ཐབས་ཡིན་པའི་སྐོར་ཆབ་མདོ་བློ་བཟང་ལགས་ཀྱིས་སྙན་སྒྲོན་ཞུས་པ་དེ་བསྐྱར་དུ་གསན་རོགས། བོད་ཕྱི་ནང་གཉིས་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་བླ་གཟའི་ཉིན་མགོན་པོ་གང་ཉིད་མཆོག་གི་སྐུ་བགེགས་ཀྱི་ཚུབ་མ་ཞི་ཆེད་དང་ཐུགས་བསྐྱེད་བཞེས་དགོངས་ལྷུན་གྲུབ་ཡོང་བ་ལ་དམིགས་ནས་ལྷག་དཀར་ཞེས་དཀར་ཟས་ལ་བསྟེན་པ། རླུང་རྟ་དར་འཛུགས་དང་ཚེ་བླུ་དང་སྦྱིན་པ་གཏོང་བ།

དུས་རབས་ཀྱི་འཕེལ་འགྱུར་ཁྲོད་བོད་པའི་ཆོས་དང་རིག་གཞུང་གི་གནས་བབ་ཉག་ཕྲ་བའི་སྐབས་འདིར། སྲོལ་རྒྱུན་གྱི་དུས་ཆེན་ཁག་དང་དེ་བཞིན་ལྷག་དཀར་སོགས་ཀྱི་སྐབས་སུ། མི་རབས་རྒན་པའི་སྣེ་ཁྲིད་འོག་མི་རབས་གསར་པ་ཚོ་ལ་བོད་པའི་ཆོས་དང་རིག་གཞུང་ངོ་སྤྲོད་དང་བརྒྱུད་སྤྲོད་བྱས་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་གསུང་གི་འདུག། འདི་ཚོ་ང་ཚོའི་མི་རྒན་པ་ཚོ་གིས་སྣེ་ཁྲིད་བྱས་འདི་འདྲ་ཞིག་བྱས་ཐུབ་པ་ཡིན་པ་ཡིན་ན། ད་ལྟ་འཚར་ལོངས་བྱེད་བཞིན་པའི་ཕྲུ་གུ་ཚོར་ཡིན་པ་ཡིན་ན་ཡང། ང་ཚོ་བོད་པ་ཟེར་དེ་ལ་རིག་གཞུང།

ཉིན་མོ་འདིར་ད་དུང་ཡང་ད་ལྟའི་བོད་པ་སྤྱི་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་བབ་ལ་ལྟོས་ཏེ་ལས་གཞི་གཞན་དང་གཞན་སྤེལ་ཐུབ་ན་དེ་ལས་ཀྱང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུངས་སོང། ད་ནམ་རྒྱུན་ང་ཚོའི་གི་བོད་པའི་གི་གཏམ་དཔེ་ལ། མི་སུམ་ཅུ་ལ་བསམ་པ་སུམ་ཅུ་མཛོ་སུམ་ཅུ་ལ་རྭ་ཅོ་དྲུག་ཅུ་ཟེར་ལབ་པ་ནང་བཞིན་གི། མི་སོ་སོ་གི་བསམ་བློ་གཏོང་སྟངས་མ་འདྲ་བ་མ་འདྲ་བ་ཡོང་ཆོག་གི་རེད་བ། ད་ངའི་གི་འདི་མཐའ་གཅིག་ཏུ་འགྲིག་པ་རེད།

ཅེས་གལ་ཆེན་པོ་ཞིག་བརྩི་བདེ་བའི་དུས་ཚོད་ཡིན་དུས་ཙམ་པ་འདིའི་ཉིན་མོ་ལ་རྒན་པ་ཚོ་གིས་སྣེ་ཁྲིད་པའི་ཐོག་ནས། ཨ་ནི་ཅིག་ཆོལ་ཁ་གི་ཅིག་ཞེན་ཁོག་དང་འཐེན་འཁྱེར་གྱི་བསམ་བློ་ཞིག་ཁེ་ཏེ་ཡལ་འདུག་བ། འདི་ཅིག་ང་ཚོ་གིས་རྦད་དེ་ཅིག་རྩ་མེད་བཏང་ཡག་གི་ཆེད་དུ་སྣེ་ཁྲིད་བྱས་ད་ནས་བཟུང་སྟེ་ཆོལ་ཁ་གསུམ་གཅིག་སྒྲིལ་ཡིན། ང་ཚོ་ཕན་ཚུན་ནང་ལོགས་ལ་ཅིག་འགྲན་རྩོད་བཟོ་འདྲ་བོ་དང་ཅིག་འདི་འདྲའི་གི་རྩོད་གླེང་བཟོ་འདྲ་བོ་ཞིག་མེད་ཟེར་ཆེད་དེ་འདྲའི་གི་ཅིག་ལས་གཞི་ཞིག་སྤེལ་བ་ཡིན་པ་ཡིན་ན། དེ་ནས་ང་ཚོས་ཆོལ་ཁ་གསུམ་ག་ཅིག་ཆོལ་ཁ་གི་འཐེན་འཁྱེར་འདྲ་བ་ཞིག་དང་ཆོས་ལུགས་ཀྱི་འཐེན་འཁྱེར་མེད་པ་བྱས་ནས་དངོས་གནས་ཀྱི་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་ཞིག་ཡོང་གི་རེད་བསམ་འདུག་དེ་འདྲའི་གི་གཞི་བཞག་པའི་ཐོག་ནས་ང་ཚོ་གི་སྐད་ཡིག་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་ཞེས་རིམ་པས་ང་ཚོ་ཅིག་གོམ་པ་མདུན་དུ་སྤོ་བ་ཡིན་པ་ཡིན་ན་ད་ལྟ་ང་ཚོས་གི་ལྷག་དཀར་སྲུང་བརྩི་བྱེད་བསྡད་པའི་གི་དེའི་ལས་འགུལ་སོགས་འདྲ་བ་དེ་ཤུགས་ཆེར་དང་ནུས་པ་ཅིག་སྔར་ལས་ཆེ་བ་འདྲ་བ་ཞིག་ཡོང་གི་རེད་བསམ་གི་འདུག།
ལྷག་དཀར་གྱི་ཉིན་མོ་འདི་བཞིན་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་ཞབས་ཞུའི་སྡིངས་ཆ་གལ་ཆེན་ཞིག་ཡོང་བ་ལ་བོད་པ་མི་རེ་ངོ་རེས་སྡེ་པ་དང་ལུང་ཚན་ལས་མི་རིགས་དང་རྒྱལ་ཁབ་གལ་ཆེ་བ་ཡིན་པ་ཤེས་པའི་ཐོག། སོ་སོ་རང་ཉིད་ལ་འཁྲི་བའི་འགན་འཁྲི་དེ་རྒྱབ་ཏུ་མ་དོར་བར། དུས་ཐོག་ཏུ་སྒྲུབ་དགོས་བསམ་པའི་ཀུན་སློང་དང་བཅས་ལྷག་དཀར་སྲུང་བརྩི་ཞུས་པ་ཡིན་ན་ད་གཟོད་གཞི་ནས་སྡིངས་ཆ་འདི་རྩ་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་ཆགས་ཐུབ་ངེས་རེད་ཅེས་གསུངས་སོང། དཔེ་ཁེ་ལྷག་དཀར་སྲུང་བརྩི་ཡིན་ཟེར་བྱས་སྡིངས་ཆ་བསྐྲུན་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ལྷག་དཀར་སྲུང་བརྩི་བྱེད་མཁན་མི་སོ་སོ་གིས་ད་ཅིག་ཀུན་སློང་ཟེར་གི་མ་རེད་པས་ད་དུ་ཡང་ཆོལ་གསེང་ལ་ངས་ཏན་ཏན་རག་ལས་རེད་བསམ་འདུག་ད་ང་ཚོའི་གིས་ལྷག་དཀར་ཟེར་ཡག་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་དེ་ནང་བཞིན་གྱི་རྩ་དོན་འཐབ་རྩོད་ཀྱི་ཅིག་དྲན་གསོ་དོན་གྱི་ཉིན་མོ་ཞིག་ཡིན་བསམ་པའི་བསམ་བློ་ཡོད་པའི་ཐོག་ནས་ང་ཚོའི་གིས་ཅིག།

ལྷག་དཀར་སྲུང་བརྩི་བྱེད་ཡུལ་གྱི་སྡིངས་ཆ་དེ་དངོས་གནས་སོ་སོའི་མི་རིགས་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཅིག་མི་ཉམས་རྒྱུན་འཛིན་བྱེད་ཐུབ་པ་དང་ལྷག་པར་དུ་ང་ཚོ་བོད་པའི་གི་རྩ་དོན་གྱི་འཐབ་རྩོད་དང་དེ་ནང་བཞིན་གྱི་ང་ཚོ་བོད་པ་ཡིན་བསམ་པའི་གི་འདུ་ཤེས་དེ་ཚོ་ཅིག་གི་ཉམས་རྒུད་མེད་པ་གསོན་པོ་གནས་དེ་དང་དེ་ནང་བཞིན་གྱི་ཡང་དེ་ཡང་མི་རབས་ནས་མི་རབས་བར་ཅིག་རྒྱུན་འཛིན་བྱེད་ཐུབ་པའི་གི་དེ་འདྲའི་གི་རླབས་ཆེན་པོ་ཞིག་ཡོང་གི་རེད་བསམ་གི་འདུག།
ཁོང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དྭང་བླངས་ཀྱི་སྒོ་ནས་བོད་སྤྱི་པའི་ལས་དབང་ལ་བསམ་བློ་བཏང་སྟེ་ལྷག་དཀར་སྲུང་བརྩི་ཞུ་རྒྱུས་མཚོན་པའི་ལས་འགུལ་སྤེལ་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞེས་དང། ཁོང་གི་རེ་བ་ལ་ལྷག་དཀར་གྱི་དུས་ཚོད་རྩ་ཆེན་པོ་འདི་ལ་བོད་པ་ཚང་མའི་སྤྱི་ཚོགས་འཆམ་མཐུན་སོགས་དུས་ཚོད་དང་འཚམ་ཞིང་སྤྱི་ཚོགས་ལ་ཁ་ཚ་དགོས་གཏུགས་ཀྱི་ཕན་ཐོགས་ཡོད་པའི་ལས་ཀྱི་ཐོག་ནས་གོམ་པ་རིམ་སྤོས་བྱེད་ཐུབ་ན་ནུས་པ་ཆེ་ཞིང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུང་གི་འདུག། ང་རང་གི་བསམ་ཚུལ་ཞུ་བ་ཡིན་པ་ཡིན་ན། དེང་སང་ང་ཚོ་གི་ལྷག་དཀར་སྲུང་བརྩི་བྱེད་སྟངས་དེ་ངས་མཐའ་གཅིག་ཏུ་འགྲིག་ཡོད་རེད་འགྲིག་ཡོད་མ་རེད་ཞུ་ཐུབ་ཀྱི་ཡོད་མ་རེད། དེ་ནས་ཅིག་གོ་སྐབས་འདི་བཟུང་བྱས་ལྷག་དཀར་སྲུང་བརྩི་བྱེད་སྟངས་ཐད་ལ་ཅིག་ལས་འགུལ་འདྲ་འདྲ་མིན་སྣ་ཚོགས་ཞིག་སྤེལ་བསྡད་མཁན་ཡོད་རེད་བྱས་ཙང་ངས་གི་གོ་སྐབས་འདི་བཟུང་བྱས་དེ་འདྲའི་གི་འགན་ཁུར་བྱས་སྣེ་ཁྲིད་གནང་མཁན་ཚང་མ་ལོ་ལ་དང་པོ་ངེད་ཀྱི་ཐུགས་རྗེ་ཆེ་ཟེར་ཞུ་བ་ཡིན། དེ་མཉམ་དུ་ད་ང་རང་གིས་བསམ་ཚུལ་འདྲ་བོ་ཞིག་ཞུས་པ་ཡིན་པ་ཡིན་ན། གོང་ལ་ཞུ་བ་ནང་བཞིན་ང་ཚོའི་སྤྱི་ཚོགས་དེ་ད་ལྟ་འཁྲུག་ཆ་དོད་པོ་ཞེ་པོ་ཞིག་ཆགས་བསྡད་ཡོད་རེད། འདི་ཡི་གི་འཁྲུག་ཆ་དང་ནང་ལོག་ཕན་ཚུན་ལ་འགལ་ཟླ་མེད་པའི་མི་ཡོང་བའི་གི་ཅིག་ང་ཚོས་གོམ་པ་དང་པོ་རྒྱག་དགོས་ཡག་དེ། ཆོལ་ཁ་དང་ཆོས་ལུགས་ཀྱི་ཕན་ཚུན་གྱི་འཐེན་འཁྱེར་དང་གཅིག་ལ་གཅིག་གིས་ཅིག་སྡང་སེམས་བཟོ་བསྡད་ཡག་དེ་རྦད་དེ་རྩ་མེད་བཟོ་བྱས་ང་ཚོའི་ནང་ལོག་ལ་ཅིག་མི་རིགས་གཅིག་ཡིན། ཨ་ནི་བེ་རི་སྤུན་ཟླ་གི་འདུ་ཤེས་དེ་གཅིག་སྲ་བརྟན་དུ་གཅིག་སྟོབས་ཤུགས་ཆེར་བཏང་བ་ཡིན་པ་ཡིན་ན། དེའི་རྗེས་ལ་ནི་ང་ཚོ་གི་སྐད་ཡིག་དང་དེ་ནང་བཞིན་གྱི་རིག་གཞུང་དང། ཨ་ནི་ད་ང་ཚོ་གི་ལེགས་བྱང་ད་འདི་ཚོ་རིམ་པས་ཀྱི་རྒྱུན་འཛིན་དང་ལག་བསྟར་དེ་འདྲ་བྱས་པ་ཡིན་པ་ཡིན་ན། ད་དོན་ངོ་མ་གི་ལྷག་དཀར་སྲུང་བརྩི་བྱས་ཏེ་ཏན་ཏན་གྱི་ཆག་གི་རེད་བསམ་གི་འདུག་འདི་ཡང་ཅིག་ད་ལྟ་སྤྱི་ཚོགས་ནང་ལོ་གཅིག་འགན་ལེན་མཁན་མི་རབས་རྒན་པ་ཚོ་གིས་སྒང་ཅིག།

བོད་ཀྱི་རྒྱལ་ས་ལྷ་ས་ནས་གཞིས་ཀ་རྩེ་བར་ས་འོག་ཕུག་ལམ་རིང་ཤོས་དེ་ལེགས་གྲུབ་བྱུང་བའི་དགའ་སྟོན་བྱས་ཡོད་པ་དང་རྒྱ་ནག་གིས་བཙན་བཟུང་བྱས་པའི་བོད་ནང་ས་འོག་ཕུག་ལམ་གྱི་ལས་འཆར་སྤེལ་བ་དེའི་རྒྱབ་ལ་དམིགས་ཡུལ་ངོ་མ་ཇི་ཡིན་དྲི་བ་མང་པོ་ཞིག་ཡོང་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི TRC ཟེར་བའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་བའི་ནང་མཐོ་ཚད་རྒྱ་མཚོ་ནས་མི་ཀྲར་སུམ་སྟོང་བདུན་བརྒྱ་དྲུག་ཅུ་ཙམ་གྱི་ས་ལ་རིན་སྤུངས་རྫོང་གི་གྲོང་ཁྱེར་གཞིས་ཀ་རྩེ་ནང་བར་ཐང་ཤང་ཟེར་བའི་རིང་ཚད་སྤྱི་ལེ་མི་ཀྲར་བཞི་དང་ཚེག་དྲུག་ཡོད་པའི་ས་འོག་གི་ཕུག་ལམ་ཞིག་གསར་བཟོ་བྱས་ཡོད་པ་དང་ཕུག་ལམ་དེ་ནི་གཞིས་ཀ་རྩེ་གནམ་ཐང་ནས་ལྷ་ས་བར་མགྱོགས་མྱུར་མཐུད་ཐུབ་པའི་ལས་གཞི་རིམ་པ་གཉིས་པ་དེ་ཡིན་པ་རེད།

མེ་རི་ལོ་ལོར་ལགས་ཀྱིས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དགུ་ཡི་རྒྱ་ནག་གཞུང་ལ་བསྐུར་བའི་ཡི་གེ་ཞིག་གི་གསང་བ་ཕྱིར་བསྒྲགས་བྱས་གདའ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཀྱི་དམིགས་བསལ་སྙན་ཞུ་བ་མེ་རི་ལོ་ལོ་ལགས་ཀྱིས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དགུ་ཡི་གནས་སྟངས་སྐོར་ཡི་གེ་ཞིག་རྒྱ་ནག་ལ་སྤྲད་པ་དེ་ཕྱིར་བསྒྲགས་བྱས་ཡོད་པ་རེད་གདའ། དེ་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ལས་འགུལ་བ་དེ་དག་གི་གནས་སྟངས་ལ་སེམས་ཁུར་མཚོན་གྱི་ཡོད་པའི་སྐོར་གནས་ཚུལ་ཐོན་གདའ། ཡི་གེ་དེ་ནི་སྔོན་ཆད་གསང་བའི་ཚུལ་དུ་བཞག་ཡོད་པ་དང་ཁོང་གིས་རྒྱ་ནག་ལ་བསྐུར་བའི་ཡི་གེ་དེའི་ནང་དུ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དེ་དག་གིས་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་བའི་དབང་གིས་ཁོང་ཚོའི་གནས་སྟངས་ཉེན་ཁ་ཅན་དུ་གྱུར་ཡོད་པའི་སྐོར་གསལ་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་བཅུ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་བསྒྲགས་གཏམ་སྤེལ་བའི་ནང་དུ། རྒྱ་ནག་གིས་ཞི་བའི་ལམ་ནས་ཁོར་ཡུག་སྲུང་སྐྱོབ་གནང་མི་གི་བོད་མི་དགུ་པོ་དེ་དག་གློད་བཀྲོལ་གཏོང་དགོས་པའི་སྐོར་འཁོད་ཡོད་པ་རེད་གདའ། ཡང་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་བརྩམས་པའི། བརྗེད་ཟིན་པའི་གངས་རིའི་ཁྲོད་ཀྱི་བྲག་ཅ་ཟེར་བའི་དེབ་དེ་ཨ་རིའི་ནིའུ་ཡོག་ནས་དབུ་འབྱེད་གཏམ་བཤད་གོ་སྒྲིག་ཞུས་ཡོད་པའི་སྐོར་གནས་ཚུལ་ཐོན་གདའ། དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་གནས་ཚུལ་བཏང་བ་ལ་གཞིགས་ན། ད་རེས་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་གྱི་ཕྱི་དྲོ་ནིའུ་ཡོག་ཏུ་ཡོད་པའི་ས་མཐོ་ཨེ་ཤ་ཡ་ཉམས་ཞིབ་ལྟེ་གནས་ཁང་དུ་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་དབྱིན་ཡིག་ཏུ་བརྩམས་པའི་བརྗེད་ཟིན་པའི་བྲག་ཆ Echoes From Forgotten Mountains ཟེར་བའི་དེབ་དེ་དབུ་འབྱེད་དང་གསུང་བཤད་གོ་སྒྲིག་ཞུས་ཡོད་པ་དང་དེབ་དབུ་འབྱེད་ཀྱི་འདུ་འཛོམས་ས་ལ་ཉམས་ཞིབ་པ་བསྟན་རྡོར་ལགས་ཀྱིས་རྩོམ་པ་པོ་དང་ཁོང་གིས་རྩོམ་པའི་དེབ་སྐོར་ལ་ངོ་སྤྲོད་གཏམ་བཤད་གནང་གདའ། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་གཏམ་བཤད་གནང་བའི་ནང་ཁོང་གིས་བརྩམས་པའི་དེབ་དེ་འབྲི་བར་ལོ་ངོ་བཅུ་ལྷག་འགོར་ཡོད་པ་དང་ལོ་རྒྱུས་དེ་ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དེབ་ཅིག་ཡིན་པ་དང་ང་ཚོ་བོད་རང་བཙན་རྒྱལ་ཁབ་ཡིན་པ་བརྗེད་རྒྱུ་མེད་ལ། རྒྱ་ནག་ལ་ཁ་གཏད་བྱས་པའི་འཐབ་རྩོད་ཀྱི་ལོ་རྒྱུས་དེ་ལོ་ཆུང་ཚོས་དྲན་པའི་ཡུལ་དུ་གནས་དགོས་པ་གལ་ཆེན་པོ་ཡིན་པའི་སྐོར་འགྲེལ་བརྗོད་གནང་གདའ། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་གི་སྐོར་ལ་རྒྱ་ནག་གཞུང་གིས་ཞིབ་འཇུག་བྱེད་བཞིན་ཡོད་པ་སོགས་ཀྱི་སྐོར་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་དཔྱད་ཞིབ་བྱས་པའི་ལེའུ་དང་པོ་དེ་བློ་བཟང་གིས་སྙན་སྒྲོན་ཞུས་པར་གསན་རོགས། དེང་དུས་ཀྱི་རྒྱ་ནག། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་ནག་གཞུང་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ལ་རྒྱ་ནག་གཞུང་གིས་ཞིབ་འཇུག་བྱེད་བཞིན་པ་མ་ཟད། གཙོ་བོ་གནད་དོན་གཞན་ཁག་གི་ཐོག་ལ་ཞིབ་འཇུག་བྱེད་བཞིན་ཡོད་པ་དང། ཆིན་ཀང་གི་གནད་དོན་གཞན་ཁག་གི་ཐོག་ལ་ཞིབ་འཇུག་བྱེད་པའི་སྐབས། ཁོང་གིས་མཉམ་ལས་ཡག་པོ་བྱེད་དགོས་ཡོད་པ་སོགས་ཀྱི་སྐོར། དབུས་བོད་མི་སྒྲིག་འཛུགས་ཀྱི་དྲུང་ཆེ་ཟུར་པ་དང་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས། དཔྱད་ཞིབ་ཀྱི་ཐོག་ནས་གསུངས་པའི་ལེའུ་དང་པོ་འདི་རྣམ་པ་ཚོ་ལ་ཞུ་རྒྱུ་ཡིན། དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་གི་སྐོར་ལ། དེ་སྔ་ཐོན་མེད་པའི་གི་གནས་ཚུལ་གསར་པ་ཁག་ཅིག་ཐོན་ཡོད་པ་རེད། གནས་ཚུལ་གསར་པ་དེ་ཅི་ཐོན་ཡོད་ན། དེའི་སྐོར་ལ་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་གསར་པ་དེ་ག་རེ་ཐོན་ཡོད་རེད་ཅེས་ཞུས་པ་ཡིན་ན། ད་ལྟ་ཨ་མི་རི་ཀའི་ནང་ལ་ཡང་ད་རྒྱལ་སྤྱིའི་ཐོག་ལ་ཡང་ཆ་འཇོག་བྱེད་སའི་ཨ་མི་རི་ཀ་གི་ཚགས་པར་དང The Wall Street Journal ཞེས་ད་དེའི་ནང་ལ་ཡང་ཉེ་ཆར་ཚེས་པ་ཉི་ཤུའི་ཉིན་ག་དེའི་གནས་ཚུལ་ག་རེ་ཐོན་པ་རེད་ཟེར་ན་ཨ་ནི་ཆིན་ཀང་གི་ཕྱི་སྲིད་བློན་ཆེན་གོ་གནས་མེད་པ་བཟོ་ཡག་གི་རྒྱུ་མཚན་དེ་ཨ་ནི་ཆིན་ཀང་གི་སྒེར་གྱི་ཀུན་སྤྱོད་ཀྱི་གནད་དོན་དང་ཨ་ནི་ཆིན་ཀང་ལ་ཡང་ཨ་ནི་སོ་སོའི་བཟའ་ཟླ་མ་ཡིན་པའི་བུད་མེད་བསྟེན་པའི་གནས་ཚུལ་ཡོད་པའི་རྐྱེན་གྱིས་ཨ་ནི་ཆིན་ཀང་གོ་གནས་མེད་པ་བཟོས་པ་རེད་ཅེས་ད་འགོ་བརྗོད་ཀྱི་གནས་ཚུལ་དེ་ལ་ཡང་འོ་དེ་འདྲ་ཞིག་བཏོན་ཡོད་རེད། དེ་འདྲ་ཡིན་དུས་ཨ་ནི་དེ་ལ་ཡང་མི་ཚང་མས་དོ་སྣང་ཆེན་པོ་བྱས་ཡོད་རེད། ད་དེའི་གནས་ཚུལ་དེ་ཞེ་པོ་ཅིག་རིང་པོ་ཡོད་རེད་བྲིས་ཤག་དེ་ཨིན་ཇི་དང་རྒྱ་ཡིག་གཉིས་ཆ་ནང་ལ་ཐོན་ཤག་ད་དེ་ཚོ་རྡོག་རྡོག་སྙིང་པོ་རུ་བཟོས་པ་ཡིན་ན་ད་དེའི་ནང་ལ་ཡ། ག་རེ་ལབ་ཡོད་རེད་ཟེར་ན་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་བདུན་པ་ནས་བྱས་བྱས་ད་གང་ལྟར་བརྩིས་པའི་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་གང་ལ་ཡ་ཨ་ནི་ཆིན་ཀང་གིས་ཨ་ནི་ཨ་མི་རི་ཀ་གི་ཨ་ཝ་ཤིང་ཏུན་ལྡི་སི་ལ་གཏན་སྡོད་ཨ་མི་རི་ཀ་གི་གཞུང་ཚབ་བྱས་པའི་ཨ་ནི་རྒྱུན་རིང་པོའི་ནག་ལོག་ལ། རྒྱུན་རིང་པོའི་ནང་ལོགས་ལ་ཡ་ཨ་ནི་ག་རེ་ཟེར་ན་ཆིན་ཀང་ལ་ཡ་ཨ་ནི་སོ་སོའི་བཟའ་ཚང་མ་ཡིན་པའི་བུད་མེད་བསྟེན་གཏུགས་བྱས་པའི་གནས་ཚུལ་བྱུང་ཞག་གཅིག་འདི་ལ་ཡ་ང་ཚོས་ཞིབ་འཇུག་བྱེད་ཀྱི་ཡོད། གཉིས་ནས་ག་རེ་ཟེར་ན་ཆིན་ཀང་ལ་ཡ་ཨ་མི་རི་ཀ་ལ་ཡ་ཨ་ནི་སྤུ་གུ་གཅིག་འདུག། ད་སུ་ལ་སྐྱེས་ཡོད་ན་སྤུ་གུ་གཅིག་སྐྱེས་བཞག་བྱས་ཙང་དེ་འདྲ་ཡིན་དུས་ཨན་ཆིན་ཀང་གི་ལས་དོན་གནས་བབ་ཀྱི་ཆ་ནས་ཆ་བཞག་པ་ཡིན་ན་རྒྱ་ནག་གཞུང་གི་ཚབ་བྱས་བྱས་ཨན་ཨ་མི་རི་ཀ་གཞུང་ལ་སྐད་ཆ་བཤད་མཁན་ཡིན་དུས་ཨན་ག་རེ་ཟེར་ན་ཨ་རིའི་ས་ཐོག་ལ་ཨན་སོ་སོའི་སྤུ་གུ་ཞིག་སྐྱེ་བའི་གནད་དོན་དེའི་རྐྱེན་བྱས་ནས་ཨན་ཆིན་ཀང་གིས་ཨ་རི་གཞུང་ལ་སོགས་པའི་འབྲེལ་ཡོད་མི་སྣ་ལ་ཡ་འབྲེལ་བ་བྱས་པའི་སྐབས་ལ་རྒྱ་ནག་གཞུང་གི་ཚབ་མཚོན་ཡག་གི་ནུས་པ་དེ་ལ་ཡ་ཨན་སྐྱོན་བརྒྱབ་ཡོད་འགྲོ་མེད་འགྲོ། ཨ་ནི་འདི་ང་ཚོས་ཞིབ་འཇུག་བྱེད་ཀྱི་ཡོད། གཅིག་བྱས། ཨ་ནི་གསུམ་པ་དེ་ལ་ཡ་གནད་དོན་གཞན་དག་དེ་ཚོ། ཨ་ནི་ག་རེ་ཟེར་ན་ད་ལྟ་ཞིབ་འཇུག་བྱེད་ལུགས་ཚེ་བྱེད་ཀྱི་ཡོད། ཨ་ནི་ཆིན་ཀང་གིས་ཡིན་ན་ཡང་ག་རེ་ཟེར་ན་ཨ་ནི་ང་ཚོ་ལ་ཡ་ཨ་ནི་གཞོགས་འདེགས་དང་མཉམ་ལས་ཡག་པོ་བྱེད་ཀྱི་ཡོད་པའི་གནས་སྟངས་འོག་ལ་ཡ་ཨན་ཆིན་ཀང་གི་གནད་དོན་དེ་ལ་མུ་མཐུད་ཞིབ་འཇུག་བྱེད་ཀྱི་ཡོད། དེ་འདྲ་ཡིན་དུས་ད་ལྟ་ཞིབ་འཇུག་བྱེད་ཡག་གི་གཙོ་གནད་ཆེ་ཤོས་དེ་ཨན་ག་རེ་ཡིན་ཟེར་ན་ཆིན་ཀང་གི་གནད་དོན་གཞན་དག་དེ་ཚོ་ཨ་ནི་རྒྱ་ནག་རྒྱལ་ཁབ་ཀྱི་བདེ་འཇགས་ལ་ཡ་གནོད་སྐྱོན་བཏང་བའི་གནས་ཚུལ་དང་འབྲེལ་བ་ཡོད་མེད་ལ་ཡ་ཞིབ་འཇུག་བྱེད་བཞིན་པ་ཡིན་ཟེར་ཨོ་ད་རྡོག་རྡོག་གནས་ཚུལ་དེ་འདི་ནང་ལ་ཡ་དེ་འདྲ་བྲིས་ཡོད་རེད། ཆིན་ཀང་གི་གནད་དོན་ཁག་གི་ཐོག་ལ་ཞིབ་འཇུག་བྱེད་བཞིན་པ་མ་ཟད། གནད་དོན་གཞན་ཁག་གི་ཐོག་ལ་ཡང་ཞིབ་འཇུག་བྱེད་པའི་སྐབས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་གིས་མཉམ་ལས་ཡག་པོ་བྱེད་ཀྱི་ཡོད་པ་སྐོར་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། དེ་བྱས་ད་བར་ལམ་ནས་བྱས་བྱས་ག་རེ་ཟེར་ན་རྣམ་པ་ཚོ་འདུག་ཟེར་བ་ཡིན་ན་རྒྱ་ནག་གཞུང་གིས་ཆེས་མཐོའི་དཔོན་རིགས་ལ་ཡང་ཞིབ་འཇུག་བྱེད་ཡག་གཙོ་བོ་ག་པར་བྱེད་ཀྱི་ཡོད་རེད་ཟེར་ན་ཨ་ནི་ཕྱི་རྒྱལ་མི་སྣ་ལ་ཡ་འབྲེལ་བ་མང་པོ་བྱེད་དགོས་ངེས་ཀྱི་དཔོན་རིགས་ཨ་ནི་ད་ག་ནང་ལྟར་རྒྱ་ནག་དམག་དཔུང་ནང་ལོགས་ནས་གལ་སྲིད་དམག་འཐབ་ཅིག་བརྒྱབ་པ་ཡིན་ན་ཨ་ནི་འདིའི་སྡེ་ཚན་དང་ཨ་ནི་འདིའི་གནད་དོན་དང་འབྲེལ་བ་ཆགས་པའི་ཆེས་མཐོའི་དཔོན་རིགས་ལ་ཡ་ད་ཞིབ་འཇུག་བྱེད་ཡ་དེ་གཙོ་གནད་བཞག་ཡོད་པའི་བཟོ་འདྲ་ཅིག་བར་ལམ་གྱི་གནས་ཚུལ་གྱི་ཐོག་ནས་ར་འཕྲོད་ཡོང་གི་ཡོད་རེད། འདི་རེད། ཨོ་ད་དེ་འདྲ་གི་མི་གཅིག་ལ་ཡ་གནས་ཚུལ་མང་པོ་གཅིག་ལྷག་ཡོང་པའི་སྐབས་དེ་ལ་རྒྱལ་སྤྱི་ནང་ནས་ཧ་ཅང་གི་དོ་སྣང་ཆེན་པོ་བྱས་ཡོད་རེད་དོ་སྣང་བྱས་ཡོད་རེད་དེ་ལས་ཡིན་ནའི་ལས་རྒྱ་ནག་གཞུང་གིས་དོ་སྣང་བྱེད་ཀྱི་ཡོད་མེད་ལ་མ་ལྟོས་པའི་གོ་གནས་མེད་པ་བཟོས་པ་ཡིན་ཟེར་མ་གཏོགས་ཨ་ནི་འདི་ནང་ལ་ཡ་རྒྱུ་མཚན་ག་གེ་འགྲེལ་བཤད་བརྒྱབ་ཡོད་མ་རེད་འདི་རེད་ད་ད་རེས་ཀྱི་གནས་ཚུལ་འདི་ཨ་ནི་ངས་ད་ལྟ་གོང་དུ་ཞུས་པ་ནང་ལྟར་རེད་དོན་དག་འདི་གས་ལ་ཡ་ཞིབ་འཇུག་བྱེད་ཀྱི་ཡོད། འདི་གཅིག་རེད། ད་འདིའི་ནང་ནས་ཨ་ནི་ཆིན་གང་གི་གཞོགས་འདེགས་དང་མཉམ་ལས་ད་ཕེ་ཧེ་ཟེར་དགོས་རེད་པ་རྒྱ་སྐད་ནང་གཞོགས་འདེགས་དང་མཉམ་ལས་ཡག་པོ་བྱེད་ཀྱི་ཡོད་པའི་གནས་སྟངས་འོག་ལ་ཡ་ཞིབ་འཇུག་གི་ལས་དོན་མུ་མཐུད་འགྲོ་བཞིན་པ་ཡིན་ད་སྐད་ཆ་འདི་ལ་ཡ་གོ་རྒྱུ་ཆེན་པོ་ཡོད་རེད། ག་རེ་ཟེར་ན་གཞོགས་འདེགས་དང་མཉམ་ལས་ཡག་པོ་བྱས་ཟེར་དུས་ག་རེ་སྐད་ཆ་དྲིས་པ་ཡིན་ནའི་འདི་ལ་ཡ་ལན་རྒྱབ་ཀྱི་ཡོད་རེད་ད་ངོས་ལེན་ཞུ་དགོས་རེད་བྱིངས་ཁང་གི་ལས་ཀ་སྡུག་ཅག་ག་རེ་བྱས་ཡོད་ནའི་འོ་དེ་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས་ཨ་ནི་ཆིན་གང་ལ་ཡ་ཞིབ་འཇུག་བྱེད་ཀྱི་ཡོད་ཨ་ནི་གཙོ་གནད་དེ་ཞིབ་འཇུག་བྱེད་ཡག་དེ་ཆིན་གང་གི་གནད་དོན་གཞན་དག་དེ་ཚོ་ཨ་ནི་ག་རེ་རེད་ཟེར་ན་རྒྱ་ནག་རྒྱལ་ཁབ་ཀྱི་ཨ་ནི་བདེ་འཇགས་ལ་ཡ་གནོད་སྐྱོན་ཡོད་དེ་མེད་དེ་ཞིབ་འཇུག་བྱེད་ཡག་དེ་ཨ་ནི་དེ་ཤར་གཙོ་གནད་ཀྱི་ཞིབ་འཇུག་རེད་ཅེས་བརྗོད་འོ་ད་ཚགས་པར་ནང་འདི་བྲིས་ཡོད་རེད། ད་དེ་ཡིན་དུས་ཞིབ་འཇུག་བྱེད་དུས་ཟུར་དུ་བུད་མེད་ཡོད་པ་བསྟེན་གྱི་ཡོད་པ་ཤེས་སོང་སྤུ་གུ་ཡོད་པ་ཤེས་སོང་ཟེར་ལབ་ཡོད་རེད་པ་དེ་ཡིན་དུས་ད་བུད་མེད་དེ་སུ་རེད་སྤུ་གུ་དེ་སུ་རེད་གནས་ཚུལ་དེའི་ནང་ལ་ཡང་འགྲེལ་བཤད་བརྒྱབ་ཡོད་མ་རེད། ཡང་རྒྱ་ནག་གཞུང་གིས་བུད་མེད་དང་འབྲེལ་བ་ཡོད་པའི་སྐོར་བཤད་ཀྱི་ཡོད་པ་དེ་ཕལ་ཆེར་བུད་མེད་དེ་ཧྥུ་ཞའོ་ཐེན་ཟེར་བ་དེ་ཡིན་སྲིད་པ་དང། ཧྥུ་ཞའོ་ཐེན་ཟེར་བ་དེ་དབྱིན་ཇི་དང་ཨ་མི་རི་ཀ་སོགས་གཅིག་གི་གསང་བ་དང་འབྲེལ་བ་ཡོད་པའི་གི་བུད་མེད་རྙོག་དྲ་ཅན་ཞིག་ཡིན་པའི་སྐོར་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་ཡིན་ནའི་ལས་གནས་ཚུལ་འདི་བྱུང་སྟངས་ལ་འདུག་ཅེས་ང་རའི་ངོས་ནས་ཚོད་དཔག་རང་བྱས་པ་ཡིན་ན་ཨ་ནི་ཟུར་དུ་བུད་མེད་བསྟེན་གྱི་འདུག་ཟེར་ཡ་འདི་བུད་མེད་འདི་ཕལ་ཆེར་འདུག་ཟེར་ཚོད་དཔག་བྱས་ན་ཨ་ནི་ཁ་སང་ནས་སྐད་ཆ་ཡོང་བཞིན་པའི་ད་ལྟ་ཧོང་ཀོང་གི Phoenix TV ལས་ཁུངས་ཀྱི་ད་ཕྱི་རྒྱལ་དཔོན་རིགས་མཐོ་རིམ་ཚོའི་རྩ་ལ་ཡ་བཅར་འདྲི་བྱེད་ཡག་ལེ་ཚན་གཙོ་སྐྱོང་བྱེད་མཁན་ཧྥུ་ཞའོ་ཐེན་ཟེར་ཡ་དེ་ཕལ་ཆེར་བུད་མེད་འདུག་ཟེར་དེ་ང་རའི་ཚོད་དཔག་བྱས་ན་བུད་མེད་དེ་ཡིན་གྱི་རེད་བསམ་གྱི་འདུག་གཅིག། ད་ཧྥུ་ཞའོ་ཐེན་ཟེར་བྱས་བྱས་བུད་མེད་འདི་ཧ་ཅང་གི་རྙོག་དྲ་ཆེན་པོ་ཆགས་རེད་དང་ད་ཆིན་གང་གི་གནས་ཚུལ་དེ་ཁ་སང་ཆེ་ཐག་རེ་ཆོད་བྱས་ཧྥུ་ཞའོ་ཐེན་ད་དུང་ཞིབ་འཇུག་བྱེད་ཀྱི་ཡོད་རེད་རྒྱ་ཆེ་རྒྱ་དམ་པ་འདུག་ཟེར་ལབ་བསྡད་པའི་གནས་སྟངས་ལ་ཆགས་བསྡད་ཡོད་རེད་པ་དེ་འདྲ་ཡིན་དུས་ང་རའི་དེ་ཚོད་དཔག་བྱས་ན་ཧྥུ་ཞའོ་ཐེན་འདི་དབྱིན་ཇི་གཞུང་དང་འབྲེལ་བ་ཡོད་མཁན་ཞིག་མིན་འགྲོ་ད་ག་ནང་ལྟར་ཨ་མི་རི་ཀ་གཞུང་དང་འབྲེལ་བ་ཡོད་མཁན་ཅིག་ལ་ཡ་རྒྱ་ནག་གཞུང་གིས་དོགས་པ་བྱེད་ཀྱི་མེད་འགྲོ་བསམ་པ་རེད་ད་དེ་འདྲ་ཡིན་པ་བྱས། དེ་འདྲ་ཡིན་པ་ཡིན་ན་ཨ་ནི་ཟུར་ཟའི་གི་བུད་མེད་དེ་ཧྥུ་ཞའོ་ཐེན་ཟེར་དེ་ཡིན་པ་ཡིན་ན་ད་དེའི་ནང་ལ་ཡ་ཨ་ནི་གནས་ཚུལ་ཆིན་གང་གི་གནས་ཚུལ་ཧྥུ་ཞའོ་ཐེན་ལ་ཤོར་བའི་གནས་ཚུལ་ཡོད་རེད་ཡོད་མ་རེད། ཨ་ནི་གལ་སྲིད་ཤོར་ཡོད་པ་ཡིན་ན་ཨ་ནི་དེ་གིས་རྒྱལ་ཁབ་བདེ་འཇགས་ལ་ཡ་གནད་དོན་འགྲོ། འགྲོ་མི་འགྲོ་ད་ལྷག་པར་དུ་ཨ་མི་རི་ཀའི་ནང་ལོགས་ལ་ཡ་ག་རེ་ཟེར་ན་སྤུ་གུ་སྐྱེས་པ་ཡིན་ན་ཨ་རིའི་ས་ཐོག་ལ་སྤུ་གུ་སྐྱེས་ན་རང་བཞིན་གྱིས་སྤུ་གུ་དེ་ག་རེ་ཟེར་ན་ཨ་མི་རི་ཀའི་མི་སེར་ཆགས་འགྲོ་གི་ཡོད་རེད་པ་དེ་འདྲ་ཡིན་དུས་ཨ་ནི་པ་ཕ་དེ་གལ་སྲིད་ཆིན་གང་ཡིན་པ་ཡིན་ན་ཨ་ནི་ཕྱི་སྲིད་བློན་ཆེན་བྱེད་མཁན་གཅིག་ཨ་རིའི་གཞུང་ཚབ་བྱེད་མཁན་གཅིག་གིས་ཨ་ནི་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་རྒྱ་ནག་གི་ཨ་རིའི་གཞུང་ཚབ་བྱེད་མཁན་གཅིག་སྤུ་གུ་དེ་ཨ་མི་རི་ཀ་གི་མི་ཡིན་ན་ཨ་འདི་འདྲ་ཡིན་དུས་འདིའི་ལས་ཀའི་ངོ་བོ་འདིའི་ཐོག་ནས་རྒྱ་ནག་གཞུང་གི་ཚབ་བྱེད་ཐུབ་ཀྱི་རེད་མ་རེད་ཟེར་ཨོ་ད་དེ་གས་ལ་ཡང་ཁོང་ཚོས་ཞིབ་འཇུག་བྱེད་ཀྱི་ཡོད་ཟེར་གྱི་རེད། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་འདི་དགོས་ཚང་འདི་ན་དབང་གི་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ། ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།